ཡོད་ན་དུ་བ་ཆོས་ཅན་རྒྱུ་དང་ལྡན་པ་ལས་འདས་པར་འགྱུར་བར་ཐལ་དུ་བ་གང་ཞིག་མེ་མེད་པར་ཡང། མེ་མེད་པར་ཡང་ཡོད་པའི་ཕྱིར་རོ། འདོད་ན། རྩ་བ་ཆེན་པ་ནི། ཡུལ་དུས་རྟག་ཏུ་ཡོད་པའམ། ད་དེ་དུ་བ་དེའི་རྒྱུ་དང་ལྡན་པ་ལས་གྱུར་སོང་ན་རྒྱུ་མེད་ལ་རྒྱུ་ལ་ལྟོས་མི་དགོས་པ་མི་དགོས་པ་ན། དུ་བ་དེ་དུས་ཚོད་འགའ་ཞིག་གི་ཚེ་ན། ཡོད། ཡོད་པ་དེའི་ཚེ་ན་ག་དུས་ཡིན་ན་ཡང། ཡོད་ཡོད་པ་ཡིན་པ་དང་དུས་ཚོད་དེའི་ཚེ་ན།

ཁྱོད་རང་དེ་ཟེར་རྒྱུ་མེད་དེ། འོ་དེ་རྒྱུ་དང་ལྡན་པ་ལས་འདས་པ་ཡིན། རྒྱུ་མེད་པ་ལས་བྱུང་བ་ཡིན་ཕྱིན་ཆད། འོ་ཐུགས་རྗེ་ཨང་ཁས་བླངས་རྒྱུ་མེད་དུ་ཁས་བླངས་པས་སོ། དེ་ག་རེ་ཡིན་པའི་ཕྱིར་ཏེ། འོ་རྩ་བ་བརྟན་པ་ནི་ཡུལ་དུས་རྟག་ཏུ་ཡོད་པའམ་ཡང་ན་འགའ་ཡང་མེད་པར་འགྱུར་བར་ཐལ་དེ་ལྟ་བ། དུས་ཚོད་གཅིག་ལ་མེད་ན་ག་དུས་ཡིན་ན་མེད་དགོས་རེད་མེད་དགོས་ཏེ། ག་རེ་ཟེར་ན་ཁོ། སྐབས་འགའ་ཞིག་ཏུ་མེད་པ་ཁོ། རྒྱུའི་སྟོབས་ཀྱིས་མེད་པར་བྱས་པ་ནི་མ་རེད་པ།

རེས་འགའ་ཡོད་རེས་འགའ་མེད་ཡོང་གལ་སྲིད་ན་རྒྱུ་ལ་ལྟོས་པའི་དབང་གིས་ཡིན་པ་རེད་མ་གཏོགས་ད་ག་སེ་མ་རེད། དངོས་པོ་རེས་འགའ་བ་མཐོང་བའི་མངོན་སུམ་ཚད་མས། དངོས་པོ་རེས་འགའ་བ་མཐོང་བའི་ཟེར་དངོས་པོ་དཔེར་ན་བུམ་པ་ལྟ་བུ་དེ་སྐབས་འགའ་ཞིག་ཏུ་ཡོད་སྐབས་འགའ་ཞིག་མེད་པ་མཐོང་བའི་ཚད་མ་དེས། ག་རེ་བྱས་རེད་ཟེར་བུམ་པ་དེ་རྟག་ཏུ་ཡོད་པ་དང་འགའ་ཡང་མེད་པ་ལ་གནོད་པའོ་གནོད་ཀྱི་རེད་པ། དེས་ན། གར་དགོས་དངོས་པོ་རེས་འགའ་བ་མཐོང་བའི་ཚད་མས། དངོས་པོ་རྟག་ཏུ་ཡོད་པ་དང།

དེ་ཁེགས་པའི་ཚད་མ་དེ་ཉིད་ཀྱིས་འོ་རྒྱུ་མེད་དུ་དེ་རྒྱུ་མེད་ཁེགས་ལ་ཟས་སོང་བ་བྱས་ས། དངོས་པོ་དེ་དབང་པོ་རྣོན་པོ་ཡིན་ཕྱིན་ཆད་ལ། བུམ་པ་ལྟ་བུ་དེ། སྐབས་འགའ་ཞིག་ཏུ་ཡོད་པ་དང་འགའ་ཞིག་ཏུ་མེད་པ་དེ་རྟོགས་པ་དེའི་ཚེ་ན་དེ་ག་རང་གི། ཀྱི་སྟོབས་ཀྱིས་ཚད་མ་གཅིག་པོ་དེ་རང་གི་ལམ་སེང་དང་རྟོགས་དགོས་མེད་ཡིན་པ་རེད། མེད་ན་ཡང་དེའི་སྟོབས་ཀྱིས་དེ་གཞན་དག་བསམ་བློ་བཏང་མོ་གོ་ཆེ་གོ། བུམ་པ་དེ་སྐབས་འགའ་ཞིག་ཡོད་འགའ་ཞིག་མེད་པ་དེ་ག་རེ་རེད་ཁོ་ལ་རྒྱུ་ཅིག་ཡོད་པའི་རྟགས་རེད་བསམ་ནས་ལམ་སེང་བུམ་པ་དེ་རྒྱུ་ལ་ཡོད་པ།